ནིའུ་སའོ་ཏུ་ཝེལ་མངའ་སྡེའི་ནང་ཏོག་དབྱིབས་ནད་པ་གསར་པ་གཉིས་ཐོན་ཡོད་པས་སྔོན་འགོག་ཆེད་སིད་ནི་ས་ཁུལ་དུ་སླར་ཡང་དམ་དྲག་བཀའ་རྒྱ་བཏང་ཡོད་པ་རེད། དེ་བཞིན་ཨོསྟྲེ་ལི་ཡའི་རྒྱལ་ཡོངས་སྨན་བཅོས་རྟོག་ཞིབ་ཁང་གིས་ཉེ་ཆར། ཁྲག་ལྷིང་ཆགས་པའི་གནས་ཚུལ་ཁག་ལྔ་ཞིག་ཏོག་དབྱིབས་ནད་འགོག་སྨན་ཁབ Astrazeneca དང་འབྲེལ་བ་ཡོད་པར་འགྲེལ་བརྗོད་བྱས་ཡོད་འདུག་ནིའུ་སའོ་ཏུ་ཝེལ་མངའ་སྡེའི་ནང་ཏོག་དབྱིབས་ནད་པ་གསར་པ་གཉིས་ཐོན་ཡོད་པས་མངའ་སྡེའི་གཞུང་གིས་སྒོ་རྒྱ་དམ་བསྒྲགས་བྱས་མེད་ཀྱང། དམ་བསྒྲགས་སྒྲིག་གཞི་འགའ་ཞིག་སླར་ཡང་ལག་བསྟར་གནང་ཡོད་པ་རེད། དེ་ཡང་མངའ་སྡེའི་འཕྲོད་བསྟེན་ལྷན་ཁང་གིས་ནད་པ་དེར་ཕྱི་རྒྱལ་ནས་ཕྱིར་ལོག་བྱས་པའི་ནད་པ་ཞིག་ལས་ཏོག་དབྱིབས་ནད་འགོས་ཡོད་པ་ར་སྤྲོད་ཐུབ་ཡོད་ཀྱང་ཕྱིར་ལོག་པའི་མི་དེ་དང་ནད་པ་དེ་གཉིས་བར་ཐད་ཀར་འབྲེལ་བ་བྱུང་མེད་པས་ནད་ཇི་ལྟར་འགོས་ཡོད་པ་རྩད་གཅོད་བྱེད་བཞིན་པ་རེད་འདུག

ཕྱིར་ལོག་པའི་མི་དེ་གཉིས་བར་ཐད་ཀར་འབྲེལ་བ་གང་ཡང་བྱུང་མི་འདུག་དེར་བརྟེན་ང་ཚོའི་བསམ་པར་ཁོང་གཉིས་བར་ལ་མི་གཞན་ཞིག་འབྲེལ་བ་ཡོད་པར་དོགས་པ་བྱེད་ཀྱི་ཡོད། དེ་རྗེས་མི་དེས་བཟའ་ཟླར་ནད་འབུ་དེ་འགོས་པ་རེད་བསམ་གྱི་འདུག་གང་ཡིན་ཟེར་ན་ནང་མི་རྣམས་ལ་ནད་འགོས་པའི་ཉེན་ཁ་ཆེ་ཤོས་ཡོད། ལོ་ལྔ་བཅུའི་ནང་ཡོད་པའི་མི་དེ་ནི་སིད་ནི་ཤར་ཕྱོགས་ས་ཁུལ་ནས་ཡིན་པ་དང། ད་ཆ་ཁོང་གི་བཟའ་ཟླ་ལ་ཡང་ཏོག་དབྱིབས་ནད་ཡོད་པ་ཐོན་ཡོད་འདུག་འོན་ཀྱང་མི་དེས་ཨོ་སི་ཀྲེ་ལི་ཡའི་ཕྱི་ལ་འགྲུལ་བཞུད་བྱས་མེད་པ་དང། འཕྲོད་བསྟེན་འབྲེལ་ཡོད་དང་བཀག་ཉར་མགྲོན་ཁང་ནང་གི་ལས་བྱེད་པ་མ་ཡིན་དེ་བཞིན་ཉེ་དུས་སུ་མངའ་སྡེ་གཞན་དུ་ཡང་བསྐྱོད་མེད་པ་རེད་འདུག་མངའ་སྡེའི་འཕྲོད་བསྟེན་ལས་བྱེད་པ་ཚོས་མི་དེས་སྤྱི་ཟླ་བཞི་པའི་ཚེས་སུམ་ཅུ་ནས་ཏོག་དབྱིབས་ནད་འགོས་ཡོད་པར་དོགས་པ་ཡོད་འདུག། མི་དེར་ནད་ཀྱི་བྱུང་ཁུངས་དང་ཁྱབ་སྟངས་ཀྱི་བརྒྱུད་རིམ་གསལ་པོ་རྩད་གཅོད་པའི་རིང་སིད་ནི་ཁུལ་དུ་དམ་དྲག་བཀའ་རྒྱ་ལག་བསྟར་གནང་ཡོད་པ་རེད། མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས་མངའ་སྡེའི་ནང་ནད་དེ་མྱུར་ཁྱབ་མ་ཡོང་བའི་ཕྱིར་དམ་དྲག་ལག་བསྟར་བྱས་པ་ཡིན་ཞེས་ཁོང་གིས་གསུངས་དོན།

ཡང་སྤྱི་པའི་འགྲིམ་འགྲུལ་ཐོག་ཁ་རས་ངེས་པར་དུ་གོན་དགོས་པ་དང་ཨར་ཁང་ནང་མི་ཚང་མ་རྐུབ་སྟེགས་ཐོག་བསྡད་དགོས་པ་ཡིན་འདུག་དེ་ཡང་དམ་དྲག་སྒྲིག་གཞི་དེ་དག་རེས་གཟའ་ཟླ་བའི་མཚན་མོ་ཆུ་ཚོད་བཅུ་གཉིས་བར་ལག་བསྟར་བྱེད་དགོས་པ་དང། དེས Sydney ས་ཁུལ་དང། Illawarra ས་ཁུལ། རི་སྔོན་པོ་དེ་བཞིན Central Coast སོགས་ལ་ཁྱབ་པ་ཡིན་འདུག། གནས་ཚུལ་དེ་དང་འབྲེལ་བར New South Wales མངའ་སྡེའི་དཔལ་འབྱོར་བློན་ཆེན་སྐུ་ཞབས Dominic Perrottet ལགས་ཁོང་ཉིན་བཅུ་བཞི་རིང་ཁེར་རྐྱང་ཟུར་བཀག་བྱེད་དགོས་པ་ཡིན་འདུག་དེ་ཡང་སྐུ་ཞབས་ཁོང་མི་ནད་པ་དེ་འགྲོ་སའི་ཟ་ཁང་ཞིག་ཏུ་བསྐྱོད་ཡོད་པས་ནད་པ་དང་ཐད་ཀར་འབྲེལ་ཡོད་ཀྱི་ཁོངས་སུ་ཚུད་ཡོད་པ་རེད། འོན་ཀྱང་ད་ལྟའི་ཆར་ཁོང་ལ་ཏོག་དབྱིབས་ནད་ཐོན་མེད་པ་རེད་འདུག་ཡང་ཨོ་སི་ཀྲི་ལི་ཡའི Therapeutic Goods Administration ཞེས་པ་མདོར་ན TGA ཞེས་པའི་སློབ་དཔོན John Skerritt ལགས་ཀྱིས་སྨན་ཁབ་རྒྱག་འགོ་ཚུགས་པ་ནས་བཟུང་ད་བར་ཁྱོན་བསྡོམས་ཁྲག་བརླིང་བའི་གནས་ཚུལ་བཅུ་གཅིག་བྱུང་ཡོད་པ་དང་ཉེ་ཆར་གནས་ཚུལ་གསར་པ་ལྔ་ཐོན་ཡོད་ཅེས་ཁོང་གིས་གསུངས་དོན། All the new people. ནད་པ་གསར་པ་ཚང་མ་སྨན་ཁང་ནང་བཞག་ནས་ཉིན་ལྟར་རྟོག་ཞིབ་བྱེད་ཀྱི་ཡོད། མི་འགའ་ཞིག་གི་གནས་སྟངས་ཚབས་ཆེ་བ་དང་འགའ་ཞིག་ཚབས་ཆུང་བ་ཡིན་པས་དགོས་མཁོའི་སྨན་བཅོས་བྱེད་བཞིན་ཡོད། འོན་ཀྱང། དེ་སྔོན་ནས་ཐོན་པའི་ནད་པ་བཞི་ད་ཆ་སོ་སོའི་ཁྱིམ་དུ་ལོག་ཟིན་པ་དང་གཅིག་མུ་མཐུད་ནས་སྨན་ཁང་ནང་ཡོད། ཉེ་ཆར་ཁྲག་ལིང་བའི་གནས་ཚུལ་ཐོན་ཡོད་པའི་ནད་པ་གསར་ཤོས་གཉིས་ལས་གཅིག་ནི Queensland ནས་ཡིན་པའི་མི་ལོ་ན་དྲུག་ཅུ་རེ་དྲུག་ཅན་ཞིག་ཡིན་པ་དང། ནད་པ་གཉིས་པ་དེ་ལོ་ན་བདུན་ཅུ་ཅན་གྱི་ཏཱེ་སི་མེ་ནི་ཡའི་མི་ཞིག་ཡིན་པ་དང་ཁོང་གཉིས་ཀ་ད་ཆ་སྨན་ཁང་ནང་ཡོད་འདུག་ཡང་ཨོ་སི་ཀྲི་ལི་ཡའི་གཞུང་གིས་ཕྱི་ཟླ་ལྔ་པའི་ཚེས་བཅོ་ལྔ་ནས་བཟུང་རྒྱ་གར་ནས་གནམ་གྲུ་མུ་མཐུད་ཡོང་ཐུབ་ཐབས་བྱེད་ཀྱི་ཡོད་པ་དང་སྲིད་བློན Scott Morrison མཆོག་གིས་ད་ལྟ་གནས་སྐབས་རིང་རྒྱ་གར་ནས་གནམ་གྲུ་བཀག་སྡོམ་བྱས་ཡོད་པར་བརྟེན་མི་མང་པོར་སེམས་ཁུར་དང་བསམ་ཚུལ་འདྲ་མིན་ཡོང་པར་བསམ་ཤེས་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན།
ངས་ད་ལྟའི་གནས་སྟངས་འོག་ཨོ་སྟྲེ་ལི་ཡའི་མི་སེར་རྒྱ་གར་གྱི་རིགས་རྒྱུད་ཡིན་པ་སྟོང་ཕྲག་མང་པོ་ཞིག་གི་ནང་མི་སྤུན་མཆེད་རྒྱ་གར་དུ་ཡོད་པ་རྣམས་ལ་སེམས་ཁུར་ཆེན་པོ་འདུག་ཁོང་རྣམས་ཨོ་སྟྲེ་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་གང་ཡང་མ་ཡིན་པས་མུ་མཐུད་རྒྱ་གར་དུ་བསྡད་དགོས་པ་ཡིན། ཡང་སྲིད་བློན་གཞོན་པ་སྐུ་ཞབས Michael McCormack མཆོག་གིས་ཨོ་སྟྲེ་ལི་ཡའི་གཞུང་གི་དམིགས་ཡུལ་གཙོ་བོ་དེ་ང་ཚོའི་རྒྱལ་ཁབ་ནང་ཏོག་དབྱིབས་ནད་པ་མི་ཡོང་བ་བྱེད་རྒྱུ་དེ་ཡིན་ཞེས་ཁོང་གིས་གསུངས་དོན།
ང་ཚོའི་རྒྱལ་ཁབ་སྲུང་སྐྱོབ་ཆེད་འཕྲོད་བསྟེན་གྱི་ལམ་སྟོན་ཇི་བཞིན་ཕྱི་ཚེས་བཅོ་ལྔ་བར་རྒྱ་གར་ནས་གནམ་གྲུ་བཀག་ཡོད། འོན་ཀྱང་ང་ཚོས་ཉིན་ལྟར་ཐག་གཅོད་དེར་བསྐྱར་ཞིབ་མུ་མཐུད་བྱེད་བཞིན་ཡོད། ཉེ་ཆར་ཨོ་སི་ཀྲི་ལི་ཡའི་གཞུང་གིས་རྒྱ་གར་ནས་གནམ་གྲུ་བཀག་སྡོམ་བྱས་པ་དེ་རྩ་ཁྲིམས་དང་མི་མཐུན་པའི་རྒྱུ་མཚན་བརྗོད་ནས་ཨོ་སི་ཀྲི་ལི་ཡའི་མི་སེར་ལོ་ན་བདུན་ཅུ་དོན་གསུམ་ཅན་ཞིག་གིས་ཨོ་སི་ཀྲི་ལི་ཡའི་གཞུང་ཁྲིམས་ཁང་ལ་གཏུགས་ཡོད་པ་རེད་འདུག་ཁྱེད་ཀྱིས་ཏོག་དབྱིབས་ནད་དང་དམ་དྲག་སྐོར་གནས་ཚུལ་མང་བ་ཆེད sbs.com.au/coronavirus དུ་བསྐྱོད་རོགས་གནང། གནས་ཚུལ་དེ་ནི SBS གི་གསར་འགོད་པ Sarah Chlala ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།